ང་ཚོའི་གསར་འགོད་པས་ས་གནས་ནས་བཏང་ཡོང་བའི་གནས་ཚུལ་གྱི་ནང་དུ། ཉེ་ལམ་སྐུ་ཚེའི་འཕེན་པ་རྫོགས་པ་ཁྲིམས་ཞིབ་པ་ཆེ་བ་ཟུར་པ་ཕུན་རབ་བློ་བཟང་དར་རྒྱས་ལགས་ནང་བཞིན་མི་དྲང་མོ་དང་ཡ་རབས། རྒྱལ་བ་རིན་པོ་ཆེར་དད་གུས་ཆེན་པོ་དེ་འདྲ་དེང་སང་ཧ་ཅང་མཐོང་དཀོན་པོ་རེད་འདུག་ཅེས་ཁོང་ལ་རྒྱུས་ཡོད་བཀའ་ཟུར་བསྟན་འཛིན་དགེ་བྱེད་ལགས་ནས་དྲན་གསོ་དང་གདེང་འཇོག་གནང་གི་འདུག།
མཇུག་མཐར། བསམ་བློའི་དཔྱད་གཞི་ཞུ་བའི་ལེ་ཚན་ཞིག་དང་བཅས་དེར་ང་ཚོའི་ལས་རིམ་ཁག་ལ་གསན་རོགས་གནང་དང།

བོད་དོན་ཞུ་སྐུལ་གྱི་ལས་རིམ་ཁག་ལེགས་པར་གྲུབ་པ་རེད་ལ། ཟླ་འདིའི་སྤྱི་ཚེས་ལྔའི་ཉིན། དབུས་བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱའི་སྟེང་དུ་གནས་ཚུལ་འཁོད་དོན། བོད་མི་མང་སྤྱི་འཐུས་སློབ་དཔོན་ཐུབ་བསྟན་རྒྱལ་མཚན་ལགས་དང། སྤྱི་འཐུས་དབང་འདུས་རྡོ་རྗེ་ལགས། སྤྱི་འཐུས་པད་མ་མཚོ་ལགས་བཅས་ལས་གྲུབ་པའི། བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་བོད་དོན་ཞུ་སྐུལ་ཚོགས་ཆུང་ནས། སྤྱི་ཟླ་བཅུ་གཅིག་པའི་ཚེས་བཅུ་དགུ་ནས། སྤྱི་ཟླ་བཅུ་གཉིས་པའི་ཚེས་གཉིས་བར། རྒྱ་གར་བྱང་ཕྱོགས་ཨུ་ཏར་ཁཱན་དང་ཨུ་ཏར་པར་དེ་ཤའི་མངའ་སྡེ་གཉིས་ཀྱི་ནང་གི། མངའ་སྡེའི་སྲིད་སྐྱོང་དང། བློན་ཆེན། རྒྱ་གར་དབུས་གྲོས་ཚོགས་འཐུས་མི། མངའ་སྡེའི་གྲོས་ཚོགས་འཐུས་མི་སོགས་མཇལ་འཕྲད་ཀྱིས། ཐེངས་འདིའི་བོད་དོན་ཞུ་སྐུལ་གྱི་ལས་རིམ་ཁག་ཡོངས་སུ་ལེགས་པར་གྲུབ་པ་རེད། བོད་དོན་ཞུ་སྐུལ་གྱི་ཉིན་ཐ་མ་སྟེ། སྤྱི་ཟླ་བཅུ་གཉིས་པའི་ཚེས་གཅིག་ཉིན་གྱི་ཉིན་རྒྱབ། བོད་དོན་ཞུ་སྐུལ་ཚོགས་ཆུང་གི་ཚོགས་མི་སྤྱི་འཐུས་རྣམ་པས། མངའ་སྡེའི་སྤྱི་ཁྱབ་བློན་ཆེན། ཤི་རི་ཡོ་གི་མཆོག་དང། བློན་ཆེན་ཁག་ཅིག་དང་མཇལ་འཕྲད་གནང་རྒྱུའི་ཆེད་དུ། མངའ་སྡེའི་གྲོས་ཚོགས་འཚོག་བཞིན་པའི་གོ་སྐབས་དང་བསྟུན་ནས། གྲོས་ཚོགས་ལྟེ་བའི་བློན་ཆེན་ལས་ཁུངས་སུ་ཆེད་བཅར་གྱིས། བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་བོད་དོན་ཞུ་སྐུལ་གྱི་སྙན་ཞུ་དང་དྲན་རྟེན་ཕྱག་རྟགས་བཅས་ཕུལ་ཏེ། བོད་ནང་གི་ད་ལྟའི་ཛ་དྲག་གནས་སྟངས་དང་འཕགས་བོད་གཉིས་བར་གྱི་འབྲེལ་བ། རྒྱ་ནག་གཞུང་གི་གདུག་རྩུབ་ཅན་གྱི་སྲིད་ཇུས་སོགས་ཞིབ་ཕྲ་ངོ་སྤྲོད་གནང་ཡོད་པ་རེད། དགོང་མོའི་ཆུ་ཚོད་བདུན་ཙམ་ལ་ཨུ་ཏར་པར་དེ་ཤི་མངའ་སྡེའི་སྤྱི་ཁྱབ་བློན་ཆེན་གཞོན་པ་སྐུ་ཞབས་ཁེ་ཤ་བ་པ་ར་སཱད་མོའུ་ཡ་མཆོག་དང་མཇལ་འཕྲད་གནང་ཡོད་པ་དང། སྐབས་དེར་བློན་ཆེན་མཆོག་གཙོ་བྱས་པའི་རྒྱ་གར་གྲོས་ཚོགས་འཐུས་མི་ཁག་ཅིག་ལའང་བོད་དོན་ཞུ་སྐུལ་གྱི་སྙན་ཞུ་དང་བོད་དོན་འགྲེམས་ཤོག། ལོ་རྒྱུས་ཐོག་བོད་ནི་རང་བཙན་གཙང་མའི་རྒྱལ་ཁབ་ཞིག་ཡིན་པའི་དཔང་རྟགས། རྩེ་དཔོན་ཞྭ་སྒབ་པ་ལགས་ཀྱི་ཕྱི་སྐྱོད་ལག་འཁྱེར་ངོ་བཤུས་སོགས་ཕུལ་རྗེས། བོད་ནང་དུ་རྒྱ་ནག་གཞུང་གིས་བོད་ཀྱི་ཆོས་དང་རིག་གཞུང། སྐད་ཡིག་དང་ཁོར་ཡུག་བཅས་པ་ལ་དོ་ཕོག་གཏོང་བཞིན་པའི་དངོས་ཡོད་གནས་སྟངས་རྣམས་ངོ་སྤྲོད་གནང་བའི་རྗེས་སུ། ཐེངས་འདིའི་བོད་དོན་ཞུ་སྐུལ་གྱི་ལས་རིམ་ཁག་ཡོངས་སུ་ལེགས་པར་གྲུབ་པ་རེད། བོད་མི་མང་སྤྱི་འཐུས་ཨ་ཀྲུག་ཚེ་བརྟན་ལགས་དང་སྤྱི་འཐུས་གོ་བོ་བློ་བཟང་ཕན་བདེ་ལགས་རྣམ་གཉིས་ནས་རྒྱ་གར་ལྷོ་ཕྱོགས་ཀར་ནཱ་ཏྲ་ཀ་མངའ་སྡེའི་སྲིད་སྐྱོང་མཆོག་དང་མཇལ་འཕྲད་གནང་ཡོད་པ་རེད། སྤྱི་ཟླ་བཅུ་གཉིས་པའི་ཚེས་གསུམ་རེས་གཟའ་ཉི་མའི་ཉིན་གྱི་སྔ་དྲོར། བོད་མི་མང་སྤྱི་འཐུས་དགེ་བཤེས་ཨ་ཀྲུག་ཚེ་བརྟན་ལགས་དང་དགེ་བཤེས་གོ་བོ་བློ་བཟང་ཕན་བདེ་ལགས་རྣམ་གཉིས་ནས་རྒྱ་གར་ལྷོ་ཕྱོགས་གྲོང་ཁྱེར་སྦེང་ལོར་ཀར་ནཱ་ཏྲ་ཀ་མངའ་སྡེའི་སྲིད་སྐྱོང་སྐུ་ཞབས་ཐ་ཝར་ཅན་དུ་གྷེ་ལོཊ་མཆོག་དང་མཇལ་འཕྲད་གནང་སྟེ་རྒྱ་གར་གཞུང་མང་གཉིས་དང་ལྷག་པར་དུ་ཀར་ནཱ་ཏྲ་ཀ་མངའ་སྡེའི་གཞུང་མང་གཉིས་ནི་བོད་མི་ཚོར་ཧ་ཅང་བཀའ་དྲིན་ཆེན་པོ་ཡིན་པ་དང་མ་འོངས་པར་ཡང་བོད་གཞིས་བྱེས་མཉམ་འཛོམས་དང་བོད་དོན་བདེན་མཐའ་མ་གསལ་བར་དུ་མངའ་སྡེའི་གཞུང་ནས་མུ་མཐུད་དེ་མཐུན་འགྱུར་དང་རོགས་རམ་གནང་སྐྱོང་ཡོང་བའི་རེ་སྐུལ་ཞུས་ཡོད་པ་རེད། ཐའེ་ཝན་ནང་རྒྱ་ནག་དང་འབྲེལ་བའི་ཉམས་ཞིབ་ཚོགས་འདུ། ཉིས་སྟོང་ཉེར་གསུམ་ལོའི་འཛམ་གླིང་སྟེང་གི་རྒྱ་ནག་ཅེས་པའི་སྟེང་བོད་རིགས་ཉམས་ཞིབ་པ་བཞི་མཉམ་ཞུགས་ཀྱིས་བོད་དོན་སྐོར་ནས་གཏམ་བཤད་གནང་ཡོད་པ་རེད། རྒྱལ་སྤྱིའི་ཁྲོད་ལ་རྒྱ་ནག་གི་རྒྱ་སྐྱེད་རིང་ལུགས་དང་དབང་ཆ་གཅིག་སྡུད་ཀྱི་ལམ་ལུགས་ལ་ཆབ་སྲིད་ཉམས་ཞིབ་པ་མང་བོ་ཞིག་གིས་སེམས་འཚབ་བྱ་ཡུལ་དུ་གྱུར་ཡོད་ཅིང། དམངས་གཙོ་དོན་གཉེར་བ་མང་བོ་ཞིག་གིས་ཀྱང་རྒྱ་ནག་གིས་འགྲོ་བ་མིའི་ཐོབ་ཐང་ལ་རྡོག་རོལ་གཏོང་བཞིན་པའི་ཐད་ངོ་རྒོལ་གྱི་ལས་འགུལ་རྣམ་པ་འདྲ་མིན་གྱི་སྒོ་ནས་སྤེལ་བཞིན་ཡོད་ལ། རྒྱ་ནག་དང་འབྲེལ་བའི་ཉམས་ཞིབ་ལྟེ་གནས་ཁང་མང་པོ་ཞིག་གིས་རྒྱུན་དུ་རྒྱ་ནག་གི་ཆབ་སྲིད་སྐོར་ལ་བགྲོ་གླེང་དང་ཚོགས་འདུ་ཁག་མང་པོ་སྐོང་བཞིན་ཡོད་པ་ལྟར་ཟླ་འདིའི་སྤྱི་ཚེས་ལྔ་ནས་བདུན་བར་ཐའེ་ཝན་དུ་རྟེན་གཞི་བྱས་པའི་དཔྱད་པ་ཟུང་འཇུག་ཉམས་ཞིབ་ལྟེ་གནས་ཁང་ནས་སྤྱི་ལོ་ཉིས་སྟོང་ཉེར་གསུམ་ལོའི་འཛམ་གླིང་སྟེང་གི་རྒྱ་ནག་ཅེས་པའི་བརྗོད་གཞིའི་ཐོག་ཉམས་ཞིབ་པ་སུམ་བརྒྱ་ལྷག་གི་སྐོང་ཚོགས་ཀྱིས་གཏམ་བཤད་དང་བགྲོ་གླེང་གནང་ཡོད་པའི་ཁོངས་སུ་བོད་ཀྱི་ཉམས་ཞིབ་པ་བཞི་མཉམ་ཞུགས་གནང་ཡོད་ཅིང་འབུམ་རམས་པ་ཨ་ཕ་ལྷ་མོ་ལགས་ཀྱིས་རྒྱ་ནག་གིས་བོད་ནང་སྲོལ་རྒྱུན་དང་དེང་དུས་ཀྱི་འཕྲུལ་རིག་བེད་སྤྱོད་བྱས་ཏེ་བོད་མི་རྣམས་ལ་དངོས་ཤུགས་བརྒྱུད་གསུམ་ནས་དམ་དྲག་ཇི་ལྟར་བྱེད་བཞིན་པའི་སྐོར་ལ་གཏམ་བཤད་གནང་ཡོད་ཅེས། འདི་གའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་ཡོད་པ་རེད། ཐའེ་ཝན་ནང་རྟེན་གཞི་བྱས་པའི་དཔྱད་པ་ཟུང་འཇུག་ཞེས་པའི་ཉམས་ཞིབ་ལྟེ་གནས་ཁང་དེ་ནི་སྤྱི་ལོ་ཉིས་སྟོང་བཅུ་དགུ་ལོར་གསར་འཛུགས་གནང་བ་ཞིག་འདུག་ལ། ཉམས་ཞིབ་ཁང་དེའི་ཉམས་ཞིབ་ཀྱི་དམིགས་ཡུལ་གཙོ་བོ་ནི། འཁྲུག་ཆ་ཆེ་བའི་སྤྱི་ཚོགས་དྲ་རྒྱའི་དུས་སྐབས་འདིར། དྲ་རྒྱའི་བདེ་འཇགས་བརྒྱུད་དམངས་གཙོའི་གོ་རྟོགས་ཁྱབ་སྤེལ་གཏོང་རྒྱུ་དེ་ཆགས་ཡོད་པ་རེད། ཐེངས་འདིའི་ཚོགས་འདུའི་སྟེང་ཉམས་ཞིབ་པ་སུམ་བརྒྱ་ལྷག་མགྲོན་འབོད་ཀྱིས་གཏམ་བཤད་ཀྱི་སྡེ་ཚན་ཁག་དགུ་བཅུ་ཙམ་ལ་བགོས་ཡོད་པ་རེད། ཐེངས་འདིའི་ཉམས་ཞིབ་པའི་ཚོགས་འདུའི་སྟེང་བོད་རིགས་ཉམས་ཞིབ་པ་གཞན་གསུམ་ནི་འབུམ་རམས་པ་འཇིགས་མེད་ཡེ་ཤེས་ལགས་དང་འབུམ་རམས་པ་བློ་བཟང་དབྱངས་མཚོ། ཉམས་ཞིབ་པ་སྒྲོལ་མ་ཚེ་རིང་བཅས་ཡིན་འདུག་ལ། ཁོ་ཚོའི་གཏམ་བཤད་ལ་ཚོགས་བཅར་བ་ཡོངས་ཀྱིས་དོ་སྣང་ཆེན་པོ་གནང་བ་རེད། ཉེ་ལམ་སྐུ་ཚེའི་འཕེན་པ་རྫོགས་པའི་ཁྲིམས་ཞིབ་པ་ཆེ་བ་ཟུར་པ་ཕུན་རབ་བློ་བཟང་དར་རྒྱས་ལགས་ནང་བཞིན་མི་དྲང་པོ་དང་ཡ་རབས་རྒྱལ་བ་རིན་པོ་ཆེར་དད་གུས་ཆེན་པོ་དེ་འདྲ་དེང་སང་ཧ་ཅང་དཀོན་པོ་རེད་ཅེས། ཁོང་ལ་རྒྱུས་མངའ་ཡོད་པའི་བཀའ་ཟུར། བསྟན་འཛིན་དགེ་བྱེད་ལགས་ཀྱིས་གསུངས་ཡོད་པའི་སྐོར། ང་ཚོའི་གསར་འགོད་པ་བློ་བྷེ་ཡིས་བཞུགས་སྒར་ནས་བཏང་བའི་གནས་ཚུལ་ཞིག་ལ་གསན་རོགས་གནང། བཙན་བྱོལ་བོད་གཞུང་གི་དཔལ་འབྱོར་བཀའ་བློན་དང་ཆེས་མཐོའི་ཁྲིམས་ཞིབ་ཁང་གི་ཁྲིམས་ཞིབ་པ་ཆེ་བ་ཐོག་མ་སོགས་ཀྱི་ཐུགས་འགན་བཞེས་མྱོང་བའི་བཀྲ་ཤིས་ཕུན་རབ་བློ་བཟང་དར་རྒྱས་མཆོག་ཉེ་ལམ་སྤྱི་ཟླ་བཅུ་གཅིག་པ་གི་ཚེས་པ་ཉེར་གསུམ་གྱི་ཉི་མ་བཞུགས་སྒར་དུ་སྐུ་ཚེའི་འཕེན་པ་རྫོགས་ཡོད་པར། བོད་མིའི་སྒྲིག་འཛུགས་བཀའ་ཤག་ནས་བློ་ཕམ་དང་སྦྲགས། མཛད་གཙོ་རྣམ་པས་དབུས་ལྷན་ཁང་ཁག་གི་དྲུང་ཆེ་ཆུང་རྣམ་པ་དང་སྲི་ཞུ་ལས་བྱེད་པ་སོགས་ཀྱིས་བསྔོ་སྨོན་གནང་ཡོད་པ་བཞིན། ཁྲིམས་ཞིབ་པ་ཆེ་བ་ཟུར་པ་ཁོང་དང་ལྷན་ནས་ཕྱག་ལས་གནང་མྱོང་བ། བཀའ་ཟུར་བཀྲས་མཐོང་བསྟན་འཛིན་དགེ་བྱེད་ལགས་ཀྱིས་ཕུན་རབ་བློ་བཟང་དར་རྒྱས་ལགས་ནང་བཞིན་མི་དྲང་མོ་དང་ཡ་རབས། རྒྱལ་བ་རིན་པོ་ཆེར་དད་གུས་ཆེན་པོ་དེ་འདྲ་དེང་སང་ཧ་ཅང་མཐོང་དཀོན་པོ་རེད་དེབ་ཀྱིས་ཁོང་གི་སྐུ་ཚེའི་ལོ་རྒྱུས་ལ་གདེང་འཇོག་ངོས་འཛིན་གནང་གི་འདུག། ཨ་ནི་ད་ལྟ་ཁོང་ངོ་སོར་གཅིག་ད་ཅི་གར་སོ་རེད།

ཅིག། ཞུ་ཡག་བྱུང་གོ་སྐབས་བྱུང་སྟེ་དཔེ་མི་སྲིད་ཀྱི་དགའ་པོ་བྱུང། ཕུན་རབ་བློ་བཟང་དར་རྒྱས་ལགས་ནས་སྤྱི་ལོ་གཅིག་སྟོང་དགུ་བརྒྱ་དྲུག་ཅུ་རེ་དགུ་གི་ལོ་ནས་བཟུང་དབུས་གཙང་ཆོལ་ཁ་གི་སྤྱི་འཐུས་སྐབས་གསུམ་གི་རིང་ལ་གནང་བ་མ་ཟད། དབུས་སྤྱི་ཁྱབ་འདེམས་བསྐོའི་ལྷན་ཚོགས་ཀྱི་ཚོགས་མི་དང་གཙོ་འཛིན་བཅས་ཀྱི་ཐུགས་འགན་ཀྱང་བཞེས་མྱོང་ཡོད་པས། སྐབས་དེ་ཤེད་དུ་བཀའ་ཟུར་བཀྲས་མཐོང་བསྟན་འཛིན་དགེ་བྱེད་ལགས་ནས་སྐུ་སྒེར་ཡིག་ཚང་དུ་ཕྱག་ལས་གནང་སྟེ། ཚོགས་ཆེན་རིམ་པ་གི་ཐོག་བཀའ་མོལ་དང་ཞལ་འཚོར་བ་གི་མུར། སྤྱི་ལོ་གཅིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་གསུམ་གི་ལོར་ཕུན་རབ་བློ་བཟང་དར་རྒྱས་ལགས་ནས་དཔལ་འབྱོར་བཀའ་བློན་གྱི་ཐུགས་འགན་བཞེས་སྐབས། བཀའ་ཟུར་བསྟན་འཛིན་དགེ་བྱེད་ལགས་ཀྱང་བཀའ་བློན་ཡིན་པ་སོགས་མཉམ་དུ་ཕྱག་ལས་གནང་བ་གི་བརྒྱུད་རིམ་གྱི་ནང། ཁོང་པར་ཐུགས་གཤིས་འཇམ་པོ་ཡིན་ནའང་གནས་ཚུལ་འགག་འཕྲང་དོག་སར་སླེབས་ན། བྱེད་ཕོད་དང་བློ་སྟོབས་ཡོད་པ་བཅས་གནང་ཐུབ་མི་ཞིག་རེད་ཅེས་འགྲེལ་བརྗོད་གནང་གི་འདུག།
ཁོང་ད་ག་རེ་ཟེར་དགོས་རེད་མི་ཞེ་དྲག་དྲང་པོ། ད་ནི་ཐུགས་གཤིས་ཐུགས་གཤིས་འཇམ་པོ། ཐུགས་གཤིས་འཇམ་པོ་ཡིན་པ་ཞིག་ལ་ཡང། གནས་ཚུལ་གཅིག་ག་དྲག་པོ་དེ་འདྲའི་སྒང་ལ་ཡ། དངོས་གནས་ཡང་དྲག་པོ་ད་ཅིག་དེ་འདྲ་བློ་ཁོག་ཆེན་པོ་དེ་འདྲ་གནང་ཐུབ་མཁན་གྱི་མི་ཞིག་རེད་འདུག་དེ་ཡིན་དུས་ག་ནས་ཨ་ནི་ང་གཉིས་བཀའ་ཤག་ལྷན་རྒྱས་ཡོད་དེ་བྱེད་དུས་ག་ནས་ཅིག། ང་རའི་བསམ་བློའི་ནང་ལ་ཁོང་པ་ལ་ཡ་ཉེ་པོ་རང་ཅིག་བྱུང་སོང། གཞན་ཡང་ཁྲིམས་ཞིབ་པ་ཆེ་བ་ཟུར་པ་ཕུན་རབ་བློ་བཟང་དར་རྒྱས་ལགས། སྤྱི་ལོ་གཅིག་སྟོང་དགུ་བརྒྱ་བདུན་ཅུ་དོན་དགུ་ལོར་བོད་ནང་གཟིགས་སྐོར་སྐུ་ཚབ་ཚོགས་ཆུང་དེ་སྐུའི་གཅུང་པོ་བློ་བཟང་བསམ་གཏན་སོགས་མི་ལྔ་དང་ལྷན་ནས་ཆེད་ཕེབས་ཀྱིས་བོད་ནང་གཟིགས་སྐོར་ཞིབ་འཇུག་དང་འབྲེལ་ཚུར་ཕེབས་ཏེ། གོང་ས་མཆོག་ལ་སྙན་སེང་ཞུས་སྐབས། སྐུའི་གཅུང་པོ་བློ་བཟང་བསམ་གཏན་ལགས་རྒྱ་ནག་གཞུང་གིས་བྱེད་སྟངས་ལ་ཐུགས་ཕམ་ཚད་མེད་བྱུང་ཡོད་པ་དང་མཚུངས། ཕུན་རབ་བློ་བཟང་དར་རྒྱས་ལགས་སུའང་ཧ་ཅང་ཐུགས་ཕམ་དང་ཐུགས་ཚོར་ཆེན་པོ་བྱུང་བ་གི་སྐོར་འགྲེལ་བརྗོད་གནང་གི་འདུག། ཕལ་ཆེར་མང་ཆེ་བས་མི་ཚེ་གི་ད་ག་རེ་ཟེར་དགོས་རེད། སེམས་འགུལ་སེམས་འགུལ་ཟེར་ནས་མི་འདུག། མྱོང་ཚོར་ཆེན་པོ་ཞིག་བྱུང་འདུག་བ། འདི་ནང་ནས་ངས་ག་རེ་གསལ་པོ་དྲན་གྱི་འདུག་ཟེར་ན། སྐུ་ངོ་ཁོང་ཚོ་ལྷན་རྒྱས་ད་ལྟ་སྐུ་ངོ་བློ་བཟང་བསམ་གཏན་ལགས་དེ་དུས་ཡོད་པ་སྐུ་མདུན་སྐུ་མཆེད

སྐུ་ངོ་ཐུགས་ཕམ་ཞེ་པོ་ཅིག་གནང་བ་བཅས་འདི་གསལ་པོ་ཞེ་པོ་ཅིག་དྲན་གྱི་འདུག། བཀྲ་ཤིས་ཕུན་རབ་བློ་བཟང་དར་རྒྱས་ལགས་ནི་སྤྱི་ལོ་གཅིག་སྟོང་དགུ་བརྒྱ་སུམ་ཅུ་སོ་བདུན་གྱི་ལོར་དབུས་ཀྱི་རྒྱལ་ས་ལྷ་ས་ཁུལ་དུ་འཁྲུངས་བ་དང། ཆུང་དུས་ནས་བོད་ཡིག་སློབ་སྦྱོང་གནང་སྟེ་སློབ་གྲྭ་རིམ་ཐོན་གྱིས་འཕན་ཡུལ་སེར་སྨད་བྲག་རྒྱབ་རིན་པོ་ཆེ་གི་ཞབས་ཕྱི་དང་སྦྲགས། ཆོས་ཕྱོགས་ཀྱི་སློབ་གཉེར་གནང་བཞིན་པའི་སྐབས་སྤྱི་ལོ་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་གི་ལོར་རྒྱ་ནག་གིས་བོད་ལ་བཙན་འཛུལ་དུས་འགྱུར་བསླངས་ཏེ། བོད་མི་བཙན་བྱོལ་བའི་སྤྱི་མཚུངས་ལྟར་ཁོང་ཡང་རྒྱ་གར་ནང་བཙན་བྱོལ་དུ་སླེབས་པ་ནས་བཟུང་བོད་ཡིག་དགེ་རྒན་དང་གཞིས་མི་གི་མཉམ་འབྲེལ་ལྟ་རྟོག་ཚོགས་པ་གི་ཚོགས་མི། སྤྱི་འཐུས་དང་དཔལ་འབྱོར་དྲུང་ཆེ། དཔལ་འབྱོར་བཀའ་བློན་དང་ཆེས་མཐོའི་ཁྲིམས་ཞིབ་ཁང་གི་ཁྲིམས་ཞིབ་པ་ཆེ་བ་སོགས་ཀྱི་ཐུགས་འགན་བཞེས་མྱོང་ཡོད་པ་རེད། བཞུགས་སྒར་ནས་ཨེ་ཤ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་བེ་ཡིན། རྒྱ་ཆེ་བའི་གསན་མཁན་རྣམ་པ་གཞུག་ནས་རྡོ་རྗེ་འཆང་བྱབ་པའི་གསར་འགྱུར་ཞིག་ལ་གསན་རོགས་གནང།
ཉེ་སྔོན་ཕྱི་ཟླ་བཅུ་པའི་ནང་ཡོ་རོབ་རྒྱལ་ཁབ་སི་ཝེ་ཏྲེན་གྲོས་ཚོགས་འཐུས་མིའི་བོད་དོན་རྒྱབ་སྐྱོར་ཚོགས་པས་སྔ་རྗེས་སུ་སི་ཝེ་ཏྲེན་གྲོས་ཚོགས་སུ་བོད་དོན་དང་འབྲེལ་བའི་གྲོས་འཆར་ཨང་ཆིག་སྟོང་ལྔ་བརྒྱ་ཉི་ཤུ་རྩ་དགུ་དང་ཉིས་སྟོང་ཉིས་བརྒྱ་བདུན་ཉིས་སྟོང་བཞི་བརྒྱ་གཉིས་བཅས་བཏོན་ཡོད་པ་དང། གལ་ཆེའི་གྲོས་འཆར་གསུམ་པོ་དེའི་ནང་དུ་གོང་ས་རྒྱལ་བ་རིན་པོ་ཆེ་མཆོག་གི་ཡང་སྲིད་ངོས་འཛིན་གནང་ཕྱོགས་ནི་བོད་དང་བོད་ཀྱི་ཆོས་ཕྱོགས་དང་འབྲེལ་བའི་གནད་དོན་ཞིག་ཡིན་པས་རྒྱ་ནག་ལ་ཇུས་གཏོགས་བྱེད་དབང་མེད་པར་བོད་མི་རང་ངོས་ནས་ཐག་གཅོད་བྱ་དགོས་པ་ཞིག་ཡིན་པས་སི་ཝི་ཏྲན་གཞུང་གིས་རྒྱབ་སྐྱོར་དང་སྲུང་སྐྱོབ་གནང་དགོས་ཞེས་གྲོས་འཆར་གསུམ་པོའི་ནང་གཅིག་མཚུངས་ཐོག་དགོས་འདུན་བཏོན་ཡོད་འདུག་ལ།
གནས་ཚུལ་དེའི་སྐོར་དབྱིན་ཡུལ་གྱི་སྐུ་ཚབ་དོན་གཅོད་ཁང་གི་དྲུང་ཆེ་བློ་བཟང་ཆོས་སྒྲོན་ལགས་ཀྱིས་འདི་ག་རླུང་འཕྲིན་ཁང་གི་བཅར་འདྲི་སྐབས་གསུངས་ཡོད། གྲོས་འཆར་གསུམ་དེ་སྤྱི་ཟླ་བཅུ་པ་ནང་ལ་ཚེས་པ་འདྲ་མི་འདྲ་ལ་འདི་བྱས་ཡོད་རེད། འདི་ཡི་གནད་དོན་དེ་ཚོ་ད་གཅིག་མཚུངས་ཀྱིས་ཚང་མ་ནང་ལ་འཁོད་ཡ་དེ་ནི་རྒྱལ་བ་རིན་པོ་ཆེ་སྐུའི་ཡང་སྲིད་དེ་བོད་པ་དང་འབྲེལ་བ་ཡོད་པའི་གནད་དོན་ཡིན་པ་ནི་ནང་ཆོས་དང་འབྲེལ་བ་ཡོད་པའི་གནད་དོན་ཡིན་པ་སོང་ཙང་དེའི་ཐོག་ལ་རྒྱ་ནག་དང་དེ་འབྲེལ་ནས་ཐེ་བྱུས་མེད་པར་བོད་པ་རང་གིས་བྱེད་ཐུབ་ཡག་གི་དེའི་ཐོག་ལ་སུ་ཝེ་ཏྲན་གཞུང་གིས་རྒྱབ་སྐྱོར་དང་སྲུང་སྐྱོབ་གནང་ཡག་ལ་དགོངས་པ་བཞེས་དགོས་འདུག་ཟེར་བྱས་གནད་དོན་གཅིག་མཚུངས་ཀྱི་དེ་གསུམ་ཆར་ནང་ལ་འཁོད་པ་དེ་དེ་རེད། དེ་བཞིན་དུ་གྲོས་འཆར་དེ་དག་ནང་སུ་ཝེ་ཏྲན་གཞུང་གིས་རྒྱ་ནག་གཞུང་དང་ལྷན་དུ་བོད་ནང་གི་འགྲོ་བ་མིའི་ཐོབ་ཐང་རྩིས་མེད་རྡོག་རོལ་གཏོང་མཚམས་འཇོག་དགོས་པ་དང་བཙན་དབང་ཅན་གྱི་མི་སེར་སྤེལ་ཡུལ་གྱི་བཅའ་སྡོད་སློབ་གྲྭ་ཁག་ཕྱིར་བསྡུ་བྱ་རྒྱུའི་དགོས་འདུན་འདོན་དགོས་པ། རྒྱ་ནག་གིས་བོད་མིའི་སྐུ་ཚབ་དང་ལྷན་དུ་གྲོས་མོལ་བསྐྱར་གསོ་བྱ་རྒྱུ། དེ་བཞིན་སི་ཝི་ཏྲན་གཞུང་གིས་ཡོ་རོབ་མཉམ་འབྲེལ་སྒྲིག་འཛུགས་དང་མཉམ་ལས་ཀྱི་སྒོ་ནས་ཡོ་རོབ་མཉམ་འབྲེལ་སྒྲིག་འཛུགས་ནང་ཨ་རི་གཞུང་གི་བོད་དོན་དམིགས་བསལ་འབྲེལ་མཐུད་སྐུ་ཚབ་ནང་བཞིན་བསྐོ་གཞག་གནང་དགོས་སྐོར་བཅས་ཀྱི་དགོས་འདུན་བཏོན་ཡོད་པའི་སྐོར་བློ་བཟང་ཆོས་སྒྲོན་ལགས་ཀྱིས་མུ་མཐུད་མཚམས་སྦྱོར་གནང་ཡོད། བོད་ནང་ལོགས་ལ་འགྲོ་བ་མིའི་ཐོབ་ཐང་མེད་པ་དང་གནས་སྟངས་དེ་མཚམས་འཇོག་དགོས་ཡོད་པ་དེའི་སྐོར་ལ་ནི་སུའི་ཏན་གཞུང་གིས་རྒྱ་ནག་གཞུང་མཉམ་དུ་གྲོས་མོལ་དང་འདི་འདྲ་གནང་བའི་སྐབས་སུ་ནི་དེ་གསུང་དགོས་འདུག་དེ་ནི་དམིགས་སུ་བཀར་ནས་ད་ད་ལྟ་ང་ཚོ་རྒྱ་ནག་གཞུང་གི་སྲིད་ཇུས་འོག་ལ་ནི་རང་དབང་མེད་པའི་ཐོག་ནས་གཏན་འཇགས་སློབ་གྲྭ་དེ་ཚོ་ནང་ལ་བོད་པའི་བྱ་ཡ་དེ་ཚོ་ནི་ཉེན་ཁ་དེ་ཡོད་པ་དང་ནི་དེ།

སྐབས་དེར་སི་ཝེ་ཏེན་གྱི་སྲིད་བློན་གསར་པ་བསྐོ་གཞག་དང་སི་ཝེ་ཏེན་གྲོས་ཚོགས་འཐུས་མིའི་བོད་དོན་རྒྱབ་སྐྱོར་ཚོགས་པའང་བསྐྱར་གསོའི་དུས་སྐབས་དང་འཁེལ་ཡོད་ཀྱང། ད་ལྟ་སི་ཝེ་ཏེན་གྲོས་ཚོགས་ཀྱི་བོད་དོན་རྒྱབ་སྐྱོར་ཚོགས་པར་གྲོས་ཚོགས་འཐུས་མི་སུམ་ཅུ་ཙམ་ཡོད་འདུག། སི་ཝེ་ཏེན་འགྲོ་བཞིན་པའི་ནང་གྲོས་ཚོགས་ནང་ལ་བོད་དོན་རྒྱབ་སྐྱོར་ཚོགས་པ་ཚོགས་མི་སུམ་ཅུ་བྱ་བ་ཅིག་ད་ལྟ་ནི་ཁོང་ཚོ་གཞུང་གསར་པ་བཟོ་དུས་ནས་ང་ཚོ་བོད་དོན་རྒྱབ་སྐྱོར་ཚོགས་པ་དེ་ནི་གྲོས་ཚོགས་ནང་ལ་སླར་གསོ་དཔེ་ཡག་པོ་བྱུང་ཡོད་རེད། རྒྱལ་སྤྱིའི་སྟེང་བོད་དོན་ཐོག་རྒྱབ་སྐྱོར་གྱི་ཚད་ཇེ་དམའ་རུ་འགྲོ་བཞིན་པར་དོགས་པ་བྱུང་མཁན་ཡོད་སྲིད་ཀྱང་ཉེ་ཆར་སི་ཝི་ཏན་གྲོས་ཚོགས་སུ་ཟླ་བ་གཅིག་གི་ནང་བོད་དོན་གྲོས་འཆར་གསུམ་བཏོན་པ་འདི་ལྟ་བུ་མཐོང་དཀོན་པ་ཞིག་ཡིན་ཞིང་འདིས་སི་ཝི་ཏན་ཁོ་ན་མ་ཡིན་པར་རྒྱལ་སྤྱིའི་སྟེང་བོད་དོན་ཐོག་རྒྱབ་སྐྱོར་ཆེན་པོ་ཡོད་པ་མཚོན་ཡོད་ཅེས་དབྱིན་ཡུལ་སྐུ་ཚབ་དོན་གཅོད་ཁང་གི་དྲུང་ཆེ་བློ་བཟང་ཆོས་སྒྲོན་ལགས་ཀྱིས། གསུངས་སོང། ང་རང་ཚོའི་ད་ལྟ་ཨིང་ལན་དོན་ཁང་གི་ཁྱབ་ཁོངས་འདྲ་བོའི་ནང་ལུང་པ་གཞན་པ་མང་པོ་ལ་ང་ཚོས་དཀའ་ལས་དེ་ག་རང་ནང་བཞིན་རྒྱག་དགོས་རེད་ཨ་ནི་མཚམས་མཚམས་ཡང་ཅིག་གྲུབ་འབྲས་ཐོན་མ་ཐོན་གྱི་ཡང་ཅིག་བོད་པའི་སྐོར་ལ་དོ་སྣང་མེད་པ་དང་རྒྱབ་སྐྱོར་མེད་པ་འདི་འདྲའི་མེད་འགྲོ་བསམ་མེད་ཀྱི་སེམས་འཚབ་ཡོང་གོ་ར་ད་འདི་འདྲའི་ཡིན་ས་མ་རེད་བསམ་མེད་དེ་ང་རང་གི་སེམས་ནང་ལ་འདི་ཚོར་གྱི་འདུག་ད་བྲོས་བྱོལ་ད་འདི་འདྲའི་ཡ་དོན་མ་ཐོན་གྱི་གྲུབ་འབྲས་ཅིག་ང་ཚོ་ཕྱག་བོར་ད་ཡིན་ནས་འདི་མེད་པ་ཡིན་ནས་ཡང་སྤྱི་ཡོངས་ཀྱི་ནང་ལོག་ལ་སེམས་ཚོར་དང་རྒྱབ་སྐྱོར་ཡོད་པ་དང་འདི་ངེས་ཡིན། ལུང་པ་ཚང་མ་ནང་ལ་གཅིག་མཚུངས་འདྲ་བོ་ཞིག་ཡོད་ཀྱི་རེད་བསམ་གྱི་འདུག། སི་ཝི་དན་གྱིས་ཡོ་རོབ་མཉམ་འབྲེལ་སྒྲིག་འཛུགས་ཀྱི་ལས་འཛིན་ལྷན་ཚོགས་ཀྱི་ཚོགས་གཙོ་གནང་སྐབས་དབྱིན་ཡུལ་སྐུ་ཚབ་དོན་གཅོད་ཁང་གིས་སི་ཝི་དན་གྲོས་ཚོགས་འཐུས་མི་བོད་དོན་རྒྱབ་སྐྱོར་ཚོགས་པའི་རྒྱབ་སྐྱོར་འོག་ཉིས་སྟོང་ཉེར་གསུམ་ལོའི་ཕྱི་ཟླ་དྲུག་པའི་ནང་སི་ཝི་དན་གྲོས་ཚོགས་སུ་བོད་ཀྱི་ཁོར་ཡུག་དང་བོད་རྒྱའི་དཀའ་རྙོག་སེལ་ཐབས་བཅས་ཀྱི་ཐོག་གསུང་བཤད་ཀྱི་ལས་རིམ་ཞིག་ཀྱང་གོ་སྒྲིག་གནང་ཡོད་འདུག།

རྒྱུད་སྨད་གྲྭ་ཚང་གི་འཆད་ཉན་གསར་གཏོད་གནང་བ་ཁག་མུ་མཐུད་དུ་རྒྱུན་སྐྱོང་གནང་རྒྱུའི་དགོངས་གཞི་ཡོད་པའི་སྐོར་གསུངས་པ་རེད། གསང་ཆེན་རྡོ་རྗེ་ཐེག་པའི་བཤད་སྒྲུབ་ཀྱི་བསྟི་གནས་དཔལ་ལྡན་རྒྱུད་སྨད་གྲྭ་ཚང་གི་བླ་མ་དབུ་མཛད་གསར་བའི་འོས་མིའི་མཚན་གཞུང་གདན་ས་གསུམ་གྱི་དགེ་བཤེས་ལྷ་རམས་པ་དགེ་བསྐོས་ཐོན་ཟུར་རྣམ་པའི་མཚན་གཞུང་ལོ་རྒྱུས་དང་བཅས་པ། རྒྱུད་སྨད་གྲྭ་ཚང་ནས་དགའ་ལྡན་ཁྲི་ཐོག་ཁང་བརྒྱུད་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་ཡེ་ཤེས་དབྱིངས་དཔྱད་དུ་ཕུལ་བའི་འབྲས་བུར་གདན་ས་ཆེན་མོ་འབྲས་སྤུངས་བློ་གསལ་གྲྭ་ཚང་གི་སྐྱབས་རྗེ་ཡོངས་འཛིན་གླིང་མཆོག་རིན་པོ་ཆེ་མཆོག་གི་ཡོངས་འཛིན། དཔེ་ཐུབ་ཁང་ཚན་གྱི་དགེ་བཤེས་ཐུབ་བསྟན་རབ་རྒྱས་ལགས་སུ། ཉེ་ཆར་སྤྱི་ཟླ་བཅུ་གཅིག་པའི་ཚེས་ཉེར་བརྒྱད་ཉིན། རྒྱུད་སྨད་གྲྭ་ཚང་གི་བླ་མ་དབུ་མཛད་ཕྱག་རྟགས་བཀའ་ཡིག་ཕེབས་གནང་ཡོད་པའི་གནས་ཚུལ། རྒྱུད་སྨད་གྲྭ་ཚང་གི་མཁན་རིན་པོ་ཆེ་དང་ཕྱག་མཛོད་རྣམ་གཉིས་ནས་ཟླ་འདིའི་ཕྱི་ཚེས་བཞི་ཉིན། དགེ་བཤེས་ཐུབ་བསྟན་རབ་རྒྱས་ལགས་སུ་གནང་ཡོད་པའི་སྐོར་གསུངས་པ་རེད། ཁོང་ནི་སྤྱི་ལོ་གཅིག་དགུ་གོ་ལྔ་ལོར་དགེ་བཤེས་ལྷ་རམས་པ་ཨང་དང་པའི་མཚན་གནས་བཞེས་ཤིང། དེ་ནས་སྤྱི་ལོ་གཅིག་དགུ་གོ་བདུན་ལོར་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ཁོང་སྐྱབས་རྗེ་ཡོངས་འཛིན་གླིང་མཆོག་སྤྲུལ་རིན་པོ་ཆེ་མཆོག་གི་ཡོངས་འཛིན་དུ་བསྐོ་གཞག་གནང་བ་དང། སྤྱི་ལོ་ཉིས་སྟོང་བཅུ་བཞི་ལོར་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་སྐྱབས་རྗེ་བ་ཀུ་ལ་རིན་པོ་ཆེ་མཆོག་གི་ཡོངས་འཛིན་དུའང་བསྐོ་གཞག་གནང་བ་རེད། ཁོང་རྒྱུན་དུ་གྲྭ་སར་བཞུགས་ནས་སློབ་གཉེར་བ་རྣམས་ལ་གཞུང་ཆེན་འཆད་ཁྲིད་ལོ་ཉེར་གསུམ་རིང་གནང་ཡོད་ལ་ད་ལྟའི་བར་ལོ་ངོ་སུམ་ཅུའི་རིང་དཔེ་ཐུབ་ཁང་ཚན་གྱི་དགེ་འདུན་པའི་སློབ་གཉེར་གྱི་ཐོག་གཟིགས་རྟོག་གནང་བ་དང། གཞན་ཡང་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཀའ་དགོངས་ལམ་སྟོན་ལྟར། ལ་དྭགས་གཤམ་སྟོད་བར་གསུམ་གྱི་ན་གཞོན་སློབ་ཕྲུག་རྣམས་ལ་དགུན་དུས་ལྷོ་ཕྱོགས་དཔེ་ཐུབ་ཁང་ཚན་དང་དབྱར་དུས་ལ་དྭགས་སུ་ནང་ཆོས་དང་སྐད་ཡིག་རིགས་ལམ་སོགས་ཀྱི་སློབ་ཁྲིད་ལོ་ཤས་ནས་གོ་སྒྲིག་གནང་བཞིན་ཡོད་པ་སོགས་ཀྱི་མཛད་ཁུར་བཞེས་བཞིན་ཡོད་པ་རེད། རྒྱ་ནག་གིས་བོད་དུ་མེ་འཁོར་ལྕགས་ལམ་རྒྱ་བསྐྱེད་བཏང་ཡོད་པའི་སྐོར་རྒྱ་ནག་གི་རྒྱབ་ཤོག་དཀར་པོ་ཞེས་པའི་སྙན་ཐོའི་ནང་དུ་གསལ་སྟོན་བྱས་ཡོད་པ་རེད། བོད་ནང་དུ་མེ་འཁོར་ལྕགས་ལམ་གྱི་རྨང་གཞིའི་འཛུགས་སྐྲུན་ནི་རྒྱབ་སྐྱོར་ཆེན་པོ་བྱེད་བཞིན་ཡོད་པ་དང། སྤྱི་ལོ་ཉིས་སྟོང་བཅུ་གཉིས་ལོར་བོད་ནང་དུ་མེ་འཁོར་ལྕགས་ལམ་རིང་ཚད་ལ་སྤྱི་ལེ་བདུན་བརྒྱ་དང་གཅིག་ཙམ་ལས་མེད་ཀྱང་སྤྱི་ལོ་ཉིས་སྟོང་ཉེར་གཉིས་ལོར་སྤྱི་ལེ་ཆིག་སྟོང་སུམ་བརྒྱ་ལྔ་བཅུ་ང་དགུ་བར་རྒྱ་བསྐྱེད་བཏང་ཡོད་པ་དང། རྒྱ་ནག་གཞུང་གི་དྲིལ་བསྒྲགས་ལྷན་ཁང་གིས་བཏོན་པའི་རྒྱབ་ཤོག་དཀར་པོ་ཞེས་པའི་སྙན་ཐོའི་ནང་གསལ་སྟོན་བྱས་ཡོད་པ་རེད་ལ། རྒྱ་ནག་གཞུང་གིས་བོད་ནང་དུ་མེ་འཁོར་ལྕགས་ལམ། བོད་ཀྱི་རྒྱལ་ས་ལྷ་ས་བར་མཐུད་ཐབས་བྱས་ཡོད་པ་དང། གནས་ཚུལ་དེར་དཔྱད་བརྗོད་པས། ལྕགས་ལམ་དེ་དམག་དོན་གྱི་སྲིད་ཇུས་ལ་བེད་སྤྱོད་བྱ་རྒྱུར་བློ་འཚབ་ཡོད་པའི་སྐོར་འགྲེལ་བརྗོད་བྱས་ཡོད་པ་རེད་ལ། བོད་ཀྱི་འགྲོ་བ་མིའི་ཐོབ་ཐང་ཉམས་ཞིབ་ཁང་གིས་བོད་ནང་དུ་ཤིན་ཏུ་མྱུར་བའི་ཐོག་ནས། མེ་འཁོར་ལྕགས་ལམ་རྒྱ་བསྐྱེད་གཏོང་བའི་ལས་གཞི་དེ་ས་བབ་ཆགས་སྟངས་ཀྱི་ཐོག་ནས་ཁྱིམ་མཚེས་རྒྱལ་ཁབ་རྣམས་ཀྱིས་རྒྱ་ནག་གི་ཀུན་སློང་ལ་དོགས་པ་བྱ་དགོས་པ་དང་ས་མཚམས་རྩོད་རྙོག་ལའང་རྙོག་དྲ་བཟོ་བར་བློ་འཚབ་དང། བོད་ཀྱི་འགྲོ་བ་མིའི་ཐོབ་ཐང་ལ་རྡོག་རོལ་དང་བོད་ཀྱི་རིག་གཞུང་རྩ་མེད་གཏོང་བའི་ལས་གཞི་དེ་ཤུགས་ཆེ་རུ་གཏོང་རྒྱུའི་ལག་ཆར་བེད་སྤྱོད་གཏོང་རྒྱུར་བློ་འཚབ་བྱེད་བཞིན་ཡོད་པའི་སྐོར་འཁོད་ཡོད་པ་རེད་ལ་བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གིས་རྒྱ་ནག་གིས་བོད་དུ་མེ་འཁོར་ལྕགས་ལམ་རྒྱ་བསྐྱེད་གཏོང་བཞིན་པ་དེས་བོད་ལ་སྟངས་འཛིན་ནན་མོ་བྱ་ཐུབ་པའི་ཐབས་ཇུས་ཤིག་དང། རྒྱ་ནག་གི་མི་འབོར་མང་བོ་བོད་ནང་དུ་གནས་སྤོར་བྱ་ཐབས་དང་གྲོང་གསེབ་ཁག་གྲོང་ཁྱེར་གྱི་ངོ་བོར་བསྒྱུར་ཐབས། རྒྱ་ནག་གི་ཤུགས་རྐྱེན་བོད་ནང་དུ་སླེབས་ཐབས། བོད་ཀྱི་ངོ་བོ་དང་རིག་གཞུང་ལྷད་བསྲེས་གཏོང་ཐབས་སོགས་ཀྱི་ཆེད་དུ་ཡིན་པའི་སྐོར་གསུངས་པ་རེད། དེ་རིང་གི་བསམ་བློའི་དཔྱད་གཞི་ཞེས་པའི་ལེ་ཚན་ནང་དུ། ལོ་འདིའི་སྤྱི་ཟླ་བཅུ་གཉིས་པའི་ཚེས་གཉིས་ཉིན་ཨ་མེ་རི་ཀའི་ཁ་ལི་ཧྥོར་ནི་ཡ་མངའ་སྡེར་འཚོགས་པའི་ལོ་འཁོར་རྒྱལ་སྲུང་བགྲོ་གླེང་ཚོགས་འདུའི་ཐོག་ཨ་མེ་རི་ཀའི་ཚོང་དོན་དྲུང་ཆེ་ལྕམ་ཇི་ན་རེ་མེན་ཌོ་མཆོག་གིས་རྒྱ་ནག་ནི་ང་ཚོའི་གྲོགས་པོ་མིན་ཞེས་གསུངས་ཡོད་པ་དང་འབྲེལ་ནས་སྲིད་ཁྲིམས་ཉམས་ཞིབ་པ་གབ་ཙུན་བླ་མ་སྐྱབས་ཀྱིས་དཔྱད་ཞིབ་གནང་བ་ཞིག་ལ་གསན་རོགས་གནང།
ཐོག་མར་འདི་ནས་ཉན་མཁན་རྣམ་པ་ལྷན་རྒྱས་ཚང་མ་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་བ་དང་ཆབས་ཅིག་ཏུ་དེ་རིང་གི་ལེ་ཚན་གྱི་ནང་ཨ་མི་རི་ཀ་གི་ཚོང་དོན་ལས་ཁུངས་ཀྱི་དྲུང་ཆེ་ཇི་ན་རེ་མེན་ཌོ་ཟེར་གོ་ནོ་དེས་ཁ་ལི་ཧྥོར་ནི་ཡ་ནས་ཚོགས་འདུ་ཟིག་གི་ལག་གི་ཆི་ཟིག་གསུངས་ཡོད་གི་ཟེར་བཏང་ན་རྒྱ་ནག་ནི་ང་ཚོའི་གྲོགས་པོ་མིན་ཟེར་ནས་གསུང་ཡོད་གི། དེ་དང་འབྲེལ་ཏེ་ད་ངས་དོན་དག་ཁ་ཤས་ཀྱི་སྒང་བསམ་ཚུལ་གཅིག་བྱས་ན་བསམ་གི། ད་ཨ་རིའི་ཚོང་དོན་དྲུང་ཆེས་ཨི་གི་སྐད་ཆ་འདི་ནམ་བཤད་ཟིག་ཟེར་ན། སྤྱི་ཟླ་བཅུ་གཉིས་པ་གི་ཚེས་གཉིས་ཀྱི་ཉི་མ། ཨ་མི་རི་ཀ་གི་མངའ་སྡེ་ཁ་ལི་ཧྥོར་ཉི་ཡ་གི་ད Simi Valley། ཟེར་གོ་ནོ་ས་ཆ་དེ་ནས་ལོ་འཁོར་གྱི་རྒྱལ་སྲུང་གི་བགྲོ་གླེང་ཚོགས་འདུ་གི་ལ་ཁའི་གསུངས་ནི་སྐད་ཆ་ཟིག་རེད། དེའི་ལ་ཁ་ནས་ཆི་གེ་གསུང་ཡོད་གི་ཟེར་དང་ན། རྒྱ་ནག་ནི་ད་ཀྲུང་གོ་ཟེར་གོ་ནོ་དེ་ཡིན་ན་ང་ཚོའི་ཨ་རི་གི་གྲོགས་པོ་མིན། ཨ་རི་གི་ལོ་རྒྱུས་ཀྱི་སྟེང་གི་ཆེས་ཉེན་ཚབས་ཆེ་བའི་ཁ་གཏད་དེ་པེ་ཅིན་རེད། དུ་མོ་གསུང་ཡོད་གི། དེའི་སྟེང་ན་སྤྱིར་བཏང་གི་ད་ཁ་རྩང་དེ་རིང་གི་འཛམ་གླིང་སྤྱི་གི་སྒང་ནས་ད་རྒྱ་ནག་འདི་རང་བཞིན་གྱི་ཉེན་ཁ་ཆེན་པོ་ཟིག་ར། འདི་གདུག་རྩུབ་ཆེན་པོ་ཟིག་ཡིན་ནོ་དེ། ད་ཕྱི་གསལ་ནང་གསལ་གྱི་ལོག་དང་ལོག་བཞིན་པའི་སྒང་རེད། ལྷག་པར་དུ་ད Donald Trump གི་སྲིད་འཛིན་ཡིན་ནའི་སྐབས་ཐོག་ཡིན་ན་རྒྱ་ནག་གི་ད་བྱེད་སྟངས་ལས་སྟངས་དེ་ད་ཕྱི་སོ་བུད་ལེ་ད་དང་མངོན་གསལ་དོད་པོ་གི་སྒོ་ནས་དང། འགོག་རྒོལ་བྱེད་དགོས་ནོ་གི་རྣམ་འགྱུར་བསྟན་ནོ་གི་ཁྲོད་ནས་འཛམ་གླིང་སྟེང་གི་ད་རྒྱལ་ཁབ་མང་ང་ཟིག་གི་གཞུང་དང། མི་མང། ད་མི་སྒེར་ཚང་མ་གི་ཡིན་ན་རྒྱ་ནག་འདི་ཡིན་ན་ཧ་ཅང་གི་ཉེན་ཁ་ཆེན་པོ་ཟིག་ར་གདུག་རྩུབ་ཆེན་པོ་ཟིག་ཡིན་ནོ། དེ་ཤེས་དགོས་ནི་རེད། དོན་གྱིས་ཁ་ནང་ནས་ཁ་སྙན་པོ་བཤད་ལེ། ད་རྒྱབ་ནས་ན་རྒྱ་ནག་རང་ཁེ་ཕན་ལེན་ཐུབ་ར་རྒྱ་ནག་རང་གི་ད་འཛམ་གླིང་སྟེང་དབང་བསྒྱུར་བྱེད་རྒྱུ་ར་མ་འོངས་པ་ན་འཛམ་གླིང་གི་སྟེང་ནས་རྒྱ་གི་རིག་གཞུང་ལག་ལེན་ན་བསྟར་དགོས་ནོ་ར་རྒྱ་གི་ཅིག་ད་ཅིག་བྱེད་སྟངས་ལས་སྟངས་དེ་ཞིག་འདེད་དགོས་ནོ་གི་དུ་མོ་གི་བསམ་ཚུལ་ཡོད་ནོ་རྒྱུ་མཚན་དེ་ལ་བརྟེན་ནས་ད་དང་ཨེ་ད་འཛམ་གླིང་མི་མང་གི་རྒྱ་ནག་གི་བྱེད་སྟངས་ལས་སྟངས་དེ་བློ་འབབ་ཀི་ཡོད་ནོ་མ་རེད་ད་དཔེ་གཅིག་འཇོག་རྒྱུ་ན་རྒྱ་ནག་གི་ཡིན་ན་ད་ཁུང་ཙི་སློབ་གླིང་ཟེར་རྒྱུ་དུ་མོ་ཟིག་ཡིན་ན

ལོ་མང་ང་ཡིན་ན་ད་དར་ཐབས་མེད་ནོ་གི་གནས་སྟངས་དུ་མོ་ཆགས་བུད་ནི་རེད། དུ་མོ་རྒྱུ་མཚན་མང་ང་ཟིག་ག་བརྟེན་ནས་དེ་དང་ཨེ་རྒྱ་ནག་གི་ད་འཛམ་གླིང་སྟེང་གི་རྒྱལ་ཁབ་མང་ང་ཟིག་དགྲ་ཟིག་བུད་ནི་རེད་ད་ལྷག་པར་དུ་ཡིན་ན་ད་ཏོག་དབྱིབས་ནད་དུག་བྱུང་བས་དེ་དང་ཨེ་འཛམ་བུ་གླིང་གི་ད་ཆ་སྙོམས་གི་སྒོ་ནས་ཕལ་ཆེར་ལོ་གཉིས་གསུམ་ཅིག་ག་ཡིན་ན་ད་མཚམས་བཅད་ལྟ་བུ་ལ་འདུག་གི་བཅུག་ནོ་ལ་སོགས་པའི་ད་རྒྱ་ནག་དམར་ཤོག་ཚོགས་པ་གི་ད་ལྟ་བར་དུ་བྱེད་ནོ་ལས་ནོ་འདི་ཚང་མ་ད་དྲང་བདེན་ན་དགའ་ནོ་གི་འཛམ་གླིང་མི་མང་གི་མཐོང་ཡོང་རས་ད་ཚོ་ཁོ་རང་བཞིན་གི་ད་ཅིག་གྲོགས་པོ་ཆགས་ཐུབ་མེད་ནོ་ར་དེ་ན་ད་འཛམ་གླིང་མི་མང་གི་ཤེས་གི་ཡོད་ནི་རེད་རྒྱུ་མཚན་དེ་ལ་བརྟེན་ནས་དེ་དང་ད་དང་ཡིན་ན་ཨ་རི་གི་གཞུང་འབྲེལ་གི་དཔོན་རིགས་ཟིག་གི་ད་རྒྱ་ནག་ནི་ང་ཚོའི་གྲོགས་པོ་མིན་ཟེར་ནས་ཡོངས་གྲགས་བཤད་ནོ་དེ་དག་ཏུ་ད་ཧ་ཅང་གི་གཟི་བརྗིད་ཟིག་ར་རླབས་ཆེན་པོ་ཟིག་རེད་བསམ་གི། རྒྱལ་ཁབ་མང་ང་ཟིག་གི་སེམས་ནས་གྲོགས་པོ་མིན་བསམ་དགོ་ན་ར་ཁ་ནང་ནས་ན་འདི་ལྟར་བཤད་ཕོད་གི་མེད་པ་ཡིན་ཙང་ད་དང་ཨ་རི་གི་ཚོང་དོན་དྲུང་ཆེ་གི་ཡིན་ན་སྤོབས་པ་ཆེན་པོའི་སྒོ་ནས་འདི་ཁའི་གསུང་ནོ་འདི་དགོ་འདི་དངོས་ཡོད་གནས་ཚུལ་དང་མཐུན་པ་ཟིག་ར་ཁུ་གེ་ཡིན་ན་དོན་སྙིང་དང་ལྡན་པ་ཅིག་རེད་དུ་བསམ་གི།

རྒྱལ་སྲུང་གི་གནས་སྟངས་ལ་སོགས་པ་བརྟེན་དེ་དང་ནི་སྐབས་རེ་དགྲ་དང་སྐབས་རེ་གྲོགས་སུ་འགྱུར་གོ་ནོ་དེ་མོ་གནས་སྟངས་མང་ཡོད་ཀི། ད་དཔེར་ན་རྒྱལ་དབང་ལྔ་པ་གི་གསུང་ཟིག་གི་ནང་ན། གཏན་གྱི་དགྲ་ཡང་མེད་ད་གཏན་གྱི་གྲོགས་ཡང་མེད་ཟེར་བ་ནང་བཞིན་གི་ད་ངོ་མ་ཡིན་ན་བདུན་ཅུ་དོན་གྲངས་གི་བར་དེ་ཡིན་ན་ཨ་རི་དང་ར་ཤི་ཡ་གཉིས་ཀ་ཧ་ཅང་གི་ཛ་དྲག་གི་གནས་སྟངས་ཐུག་རིགས་གི་རྗེས་ནས་བརྒྱད་ཅུ་གྱ་གྲངས་ནས་བཟུང་དེ་དང་ནི་རྒྱ་ནག་དང་ཨ་རི་གཉིས་ཀ་ཡིན་ན་གྲོགས་པོ་གི་ད་ཚིག་འདྲ་མོ་ཐོན་སྟངས་ཟིག། ད་ཁ་རྩང་དེ་རིང་ཡིན་ན་ཞི་ཅིན་ཕིང་གི་སྲིད་དབང་བཟུང་བའི་དེ་དང་ཡོད་ཚད་ཀྱི་ཡོད་ཚད་ཡིན་ན་ད་རྒྱ་མི་རིགས་ཀྱི་ཁེ་ཕན་ཁོ་ན་གཙོ་བོ་བཟུང་བའི་དེ་དང་འཛམ་གླིང་གི་སྟེང་གི་ད་ཉིན་མི་ང་ཟིག་ག་ཕོག་ཐུག་བཏང་དགོས་ནི་རེད་ད་བོད་གཅིག་འཇོག་རྒྱུ་ན་རྒྱ་ནག་ནང་ཁུལ་ནས་མཚོན་ནས་འཇོག་རྒྱུ་ན་བོད་དང་སོག་པོ་ལ་སོགས་པའི་ད་གྲངས་ཉུང་མི་རིགས་ཕལ་ཆེར་ལྔ་བཅུ་ང་ལྔ་ལ་ཡིན་ན་དགྲ་བསགས་ཡོད་རེད་ལྷག་པར་དུ་རྒྱ་ནག་གུང་ཁྲན་ཏང་ཡོང་ནོ་གི་རྗེས་ནས་དང། མི་གསོད་ཁྲག་སྦྱོར་གྱི་ལས་ཀ་ལས་ནོ་ར། གྲངས་ཉུང་མི་རིགས་ཀྱི་སྣོད་བཅུད་གཉིས་ཀ་གཏོར་བཤིག་བཏང་ནོ་ལ་སོགས་པ་བཤད་མི་དགོས་ནི་རེད། ད་ཁ་རྩང་དེ་རིང་ཞི་ཅིན་ཕིང་གི་སྲིད་དབང་བཟུང་ནོ་ཁྲོད་ནས་ལྷག་པར་དུ་ད་བོད་ལ་མཚོན་རྒྱུ་ན་བོད་ཀྱི་རིག་གཞུང་གི་ད་ཉིང་བཅུད་དེ་གང་ན་ཡོད་གི་ཟེར་ན་ད་བོད་མི་རིགས་ཀྱི་འབྲོག་པ་གི་ས་ཆ་ན་ཐུན་མོང་མ་ཡིན་པའི་རིག་གཞུང་གི་གཞི་རྩ་དེ་ཡོད་རེད་དེ་ཡོད་ནོ་ཤེས་དེ་དང་ཡིན་ན་བོད་ཀྱི་འབྲོག་པ་ཚང་མ་ཡིན་ན་མ་ར་གྲོང་སྡེ་གི་ནང་ཧ་དང་ཡིན་ད་ཐ་ན་ཡིན་ན་ད་ཅིག་ཟ་རྒྱུ་འཐུང་རྒྱུ་ར་མེད་ནོ་གི་གནས་སྟངས་དེ་སྐྱེས་ཏེ་དེང་ད་བོད་གི་རིག་གཞུང་གི་ད་སྲོལ་རྒྱུན་གྱི་རིག་གཞུང་གི་ཉིང་བཅུད་དེ་གཏོར་གོ་ནི་རེད། དེ་ཡན་ཆད་ནས་ཡིན་ན་ད་དགོན་པ་གྲྭ་ཚང་ན་ཡིན་ན་བོད་གི་རིག་གཞུང་གི་ཉིང་བཅུད་ཡོད་ནོ་དེ་ཤེས་ཏེ་དེང་ད་དགོན་པ་གྲྭ་ཚང་གི་ད་ཅིག་བོད་གི་ཆོས་དང་རིག་གཞུང་གི་ཉིང་བཅུད་དེ་གཏོར་བཏང་ན་བོད་མི་རིགས་འདི་ཡིན་ན་རྒྱ་བསྒྱུར་རྒྱུ་སླ་ནོ་གི་རྒྱུ་མཚན་དེ་ཤེས་ནས་དེ་དེང་ད་གང་ལྟར་ཀྱང། བོད་གི་ནང་ན་བོད་གི་ཚབ་བྱས་ནས་སྐུ་སྐྱག་བཟང་བོ་ནོ་གི་རྒྱ་གི་རྒྱུག་ཁྱི་མང་བོ་དང་རྒྱ་ནག་གི་ད་ཞི་ཅིན་པིན་ལྟ་བུ་འདི་མོ་གི་ད་ནག་ཉེས་ཅན་གི་མགོ་ཁྲིད་མང་ང་ཟིག་གི་ཆི་ཟེར་གོ་ནོ་བཞིན་ན་བོད་ལ་སོགས་པའི་གྲངས་ཉུང་མི་རིགས་གི་ད་སྐད་དང་ཡི་གེ་ལ་སོགས་པ་གི་ནི་རྩ་མེད་བཟོས་བཏང་ན་ང་ན་ལྟས་ན་ར་ད་བོད་མི་མང་མཚོན་རྒྱུ་ན་རྒྱ་འདི་ཡིན་ན་ད་དགྲ་དགྲ་ནག་ཟིག་ག་རྩི་གོ་ནོ་དེ་ཡིན་ན་ད་བོད་ཕྱི་ནང་གཉིས་ཀ་ན་ཧ་ཅང་ཡོངས་གྲགས་རེད་དེའི་རྒྱུ་མཚན་གི་ད་ནང་ཁུལ་ནས་ཡིན་ན་གྲངས་ཉུང་མི་རིགས་གི་མྱི་ཚང་མ་རྒྱ་ནག་གི་དགྲ་གི་གྱུར་ཚར་སོང་ནི་རེད་དེ་འཕྲོ་ཁྱིམ་མཚེས་ནས་རྒྱ་གར་དང་ད་འཇར་པན་ཐའེ་ཝན་ལ་སོགས་པའི་ཁྱིམ་མཚེས་གི་རྒྱལ་ཁབ་མང་ང་ཡང་རྒྱ་ནག་གི་ཧམ་པ་རྐྱེན་བྱས་ནས་དགྲ་དང་ཡང་དགྲ་གི་གྱུར་བཞག་ནི་རེད་དེ་ཡན་ཆད་ནས་ད་ཁ་རྩང་དེ་རིང་གི་གནས་སྟངས་བལྟས་སོང་ན་ལྷོ་ཨ་ཧྥི་རི་ཀ་ལྷོ་ཨ་མི་རི་ཀ་ཡོ་རོབ་ལ་སོགས་པའི་རྒྱལ་ཁབ་མང་ང་ཟིག་གི་ནང་ནས་ད་རྒྱ་ནག་གི་ཁེ་ཕན་དེ་གཙོ་བོར་དོན་དུ་གཉེར་རྒྱུ་གི་ཆེད་དུ་ཡིན་ན་ད་རང་ཉིད་གཅིག་པོ་མ་གཏོགས་མ་བསམ་མ་དེ་དང་ངེད་ད་གཞན་པ་ཡིན་ན་ད་ཧ་ཅང་གི་དམའ་ས་ཟིག་ར་ཕལ་བ་ཟིག་ག་བཞག་ནོ་གི་འབྲས་བུ་དེ་ལ་བརྟེན་ནས་དེ་དང་ངེད་རྒྱ་དམར་གི་མགོ་ཁྲིད་གོ་ནོ་གི་ད་ཀྲུང་གོ་ཟེར་གོ་ནོ་འདི་ཡིན་ན་ད་འཛམ་གླིང་གི་སྟེང་ནས་གྲོགས་མེད་ཁེར་རྐྱང་ཟིག་ག་འགྲོ་དང་འགྲོ་བཞིན་པ་དེ་གཙོ་བོ་ཆི་ཟིག་རེད་ཟེར་བཏང་ན་རྒྱ་ནག་རང་གི་བྱེད་སྟངས་ལས་སྟངས་མ་འགྲིག་ནོ་ར་རྒྱ་ནག་གི་ལོ་རྒྱུས་ལ་གི་བལྟས་སོང་ན་ར་རང་ཉིད་ཀྱི་ཁེ་ཕན་གྱི་ཆེད་དུ་རང་གི་ཕ་བསད་རང་གི་བུ་བསད་བུ་མོ་བསད་རང་གི་སྤུན་བསད་ལས་རྒྱལ་ས་འཕྲོག་རེས་ཡེད་ནོ་དེ་ལ་སོགས་པའི་མི་རིགས་དེ་ལ་དེ་མོ་གཤིས་ཀ་ཟིག་འདུག་རྒྱུ་མཚན་གྱིས་ཡིན་ན་གཞན་གྱི་ཁེ་ཕན་དེ་དགོས་དུ་ཡལ་བར་དོར་ནས་རང་ཉིད་ཀྱི་ཁེ་ཕན་གཅིག་པོ་དེ་དགོས་དུ་གཙོ་བོ་བཟུང་ནོ་གི་རྒྱུ་མཚན་གྱིས་ཡིན་ན་ད་རྒྱ་མི་རིགས་ཀྱིས་གཙོ་བོ་གྲུབ་ནོ་གི་རྒྱ་ནག་དམར་བོ་གི་གཞུང་འདི་ཡིན་ན་འཛམ་གླིང་གི་སྟེང་ན་ད་གྲོགས་མེད་ཁེར་རྐྱང་རིམ་པ་བཞིན་དུ་འགྱུར་གོ་ནོ་ད་ཧ་ཅང་གི་གསལ་བོ་རེད་དེ་དང་ན།